ཨ་རིའི་རླུང་འཕྲིན་ཁང་གི་ལས་རིམ་གསན་མཁན་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་ང་དེ་རིང་གི་ལས་རིམ་འདི་གཙོ་གཉེར་ཞུ་མཁན་རིག་འཛིན་ཡིན། ད་ཉེ་དུས་ཨ་མི་རི་ཀ་གཞུང་གི་སྨན་པ་མཐོ་ཤོས Surgeon General ལས་ཁུངས་ཀྱིས་ཨ་རི་བ་ལོ་གཞོན་པ་ཚོས་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་ཤུགས་ཆེན་པོ་བྱས་པ་ཡིན་ན། གཞོན་སྐྱེས་ཚོ་གི་ལུས་སེམས་གཉིས་ཐད་ལ་གནོད་སྐྱོན་དང་མཇུག་འབྲས་ག་འདྲ་ཡོང་སྲིད་པའི་ཐད་ལ་སྙན་ཐོ་གལ་ཆེན་པོ་ཅིག་འདོན་སྤེལ་གནང་ཡོད་རེད་ད་སྙན་ཐོ་དེའི་ནང་ལ། ལོ་ཆུང་ན་གཞོན་ལོ་ན་བཅུ་གསུམ་ནས་བཅུ་བདུན་བྱས་པ་བརྒྱ་ཆ་དགུ་བཅུ་དགུ་བཅུ་གོ་བདུན་ཙམ་གྱིས་སྤྱི་ཚོགས་བརྒྱུད་ལམ་ད་དཔེ་ན་ངོ་དེབ Instagram TikTok སྐད་འཕྲིན་ལ་སོགས་པ། བེད་སྤྱོད་བྱེད་ཀྱི་ཡོད་པ་བཀོད་ཡོད་པ་དང། ཤོག་གྲངས་ཉི་ཤུ་རྩ་ལྔ་བྱས་པའི་སྙན་ཐོ་འདིའི་ནང་ལ། ད་གཞི་གང་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱས་པ་ཡིན་ན་དགེ་དང་སྐྱོན་གཉིས་ཀ་ཡོད་སྲིད་པ་དང་ད་འོན་ཏེ་གལ་ཏེ་བརྒྱུད་ལམ་དེ་བེད་སྤྱོད་བྱས་དྲགས་པ་ཡིན་ན་བྱས་མང་དྲགས་པ་ཡིན་ན་ཨ་ནི་ལོ་གཞོན་ཚོ་གི་སེམས་ཁམས་གཉིས་ཐད་ལ་གནོད་སྐྱོན་མང་དག་ཡོང་སྲིད་པ་སོང་ཨ་ནི་གཅིག་ཕ་མ་དང་སྲིད་གཞུང་དེ་ག་ནང་བཞིན་བརྒྱུད་ལམ་དེ་རིགས་ཀྱི་བདག་པོ་ཚོས་འདི་ཚོའི་ཐད་ལ་དོ་སྣང་ཆེན་པོ་བྱ་དགོས་པའི་ལམ་སྟོན་བྱས་ཡོད་རེད་ད་གཟའ་འཁོར་འདི། གཟའ་འཁོར་གཉིས་ཀྱི་གོང་ལ་ང་ཚོས་གཅིག་ཕྲུ་གུ་ལོ་གཞོན་གཉིས་ཀྱི་ཕ་མ་དང་ཆེད་ལས་འཕྲོད་བསྟེན་མི་སྣ་གཉིས་གདན་ཞུ་བྱས་ནས་གནད་དོན་འདིའི་ཐད་ལ་གླེང་སློང་བྱས་ཡོད། ད་གཟའ་འཁོར་འདིའི་གི་ལས་རིམ་ནང་ལ་ཨ་རིའི་ནང་ལ་མཐོ་རིམ་སློབ་གྲྭར་འགྲིམ་བཞིན་པའི་ལོ་གཞོན་སློབ་ཕྲུག་གཉིས་མཉམ་དུ་ལོ་གཞོན་པ་ཚོའི་ཁྲོད་ལ་སྤྱི་ཚོགས་བརྒྱུད་ལམ་ལ་ལྟ་སྟངས་དང་ངོས་འཛིན་བྱེད་ཕྱོགས་དེ་ཚོ་ག་འདྲ་ཡིན་པའི་ཐད་ལ་གླེང་མོལ་ཞུ་བའི་ཐབས་ཤེས་ཤིག་ཡིན། ད་བརྗོད་གཞི་འདིའི་ཐད་ལ་ལས་རིམ་གཉིས་གསུམ་ཞིག་གོ་སྒྲིག་བྱས་ཡོད་དེ་བྱེད་དགོས་པའི་རྒྱུ་མཚན་ག་རེ་ལབ་ན། ད་བོད་གཞིས་བྱེས་གཉིས་ཀྱི་ནང་ལ་ད་ལྟའི་ཆ་ལ། དཀའ་ངལ་འདི་གཅིག་མཚུངས་འདྲ་པོ་ཅིག་ཡིན་ས་རེད་ལོ་གཞོན་པ་ཚོ་གི་ཕ་མ་མང་པོ་ཅིག་གི་སྡུག་སྐད་རྒྱག་ཡས་ཕ་མ་མང་པོ་ཅིག་གི་དཀའ་ངལ་འགྲེལ་བཤད་རྒྱབ་ཡས་དེ་ད་ལོ་གཞོན་པ་ཚོས་སློབ་སྦྱོང་ལ་དོ་སྣང་མ་བྱས་དུས་ཚོད་མང་ཆེ་བ་ཁ་པར་དང་སྤྱི་ཚོགས་བརྒྱུད་ལམ་ནང་ལོགས་ལ་བཏང་གི་འདུག་ཟེར་ཡས་དེ་ཕ་མ་མང་པོ་ཅིག་གི་འགྲེལ་བཤད་རྒྱབ་ཀྱི་ཡོད་རེད་དགེ་རྒན་དང་འབྲེལ་ཡོད་དཔོན་རིགས་ཚོ་གི་ཁྲོད་ལ་ཡིན་ནའི་ད་འདིའི་ཐད་ལ་བློ་འཚབ་བྱེད་མཁན་ཆེན་པོ་ཞེ་པོ་ཅིག་ཡོད་རེད་ད་དེ་རིང་གི་སྐུ་མགྲོན་གཉིས་པོ་དེ། བསྟན་འཛིན་ཆོས་གྲུབ་ལགས་དང་ཚེ་བརྟན་ཆོས་འཛོམས་ལགས་གཉིས་ཡིན་རྣམ་པ་གཉིས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་ངས་དང་པོ། ཆོས་གྲུབ་ལགས་ནས་བཀའ་འདྲི་ཞུ་བའི་འགོ་འཛུགས་ཞུ་གི་ཆོས་གྲུབ་ལགས། ད་ཨ་མི་རི་ཀའི་དབུས་སྨན་པ་མཐོ་ཤོས Surgeon General གྱི་སྤྱི་ཚོགས་བརྒྱུད་ལམ། ད་ཤུགས་ཆེན་པོ་བེད་སྤྱོད་བྱས་པ་ཡིན་ན་དགེ་སྐྱོན་ག་རེ་ཡོང་སྲིད་པའི་ཐད་ལ་སྙན་ཐོ་ཅིག་གསལ་སྟོན་བྱས་ཡོད་རེད་གཟའ་འཁོར་གཅིག་གཉིས་ཀྱི་གོང་ལ། སྙན་ཐོ་འདིའི་ཐད་ལ་དང་པོ་ཁྱོད་རང་ལ་དགོངས་ཚུལ་འདྲ་པོ་ཅིག་ག་རེ་བྱུང་སོང།

འབྲེལ་བ་ཅིག་སྡུག་ཅག་ཅིག་བཟོ་གི་འདུག་ཁ་པར་དང། དྲ་ལམ་དང་དེ་ཚོ་བེད་སྤྱོད་བཏང་ནས། འབྲེལ་བ་ཡག་པོ་ཅིག་བཟོས་ཚར་ཉིན་རེ་རེ་ཞིག་ཕྱོགས་མི་ཚེ་གི་ཕྱོགས་དང། ཕྱོགས་མང་པོའང་ཅིག་གནོད་སྐྱེལ་གྱི་འདུག་ངས་འདི་ཆེས་འཕྱི་བོ་རེད་སེམས་པ་དེ་ནས་ཡང་ད་ཅིག་དོན་དངོས་ཙམ་འདི་འདྲ་ཅིག་ཞིབ་འཇུག་བྱས་ན་ཡང་ཁོ་རང། མི་མཐོ་པོ་ཅིག་ཡིན་ཙང། མཐོང་ཡོད་པ་ཅིག་ཡིན་ཙང་ཨ་ནི་དེ་ཏན་ཏན་སྲིད་ཇུས་དང་རྗེས་མ་ཁྲིམས་འདི་འདྲ་བཟོ་ཡ་དེ་ཏན་ཏན་ཤུགས་རྐྱེན་ཅིག་ཐེབས་ཀྱི་རེད་བསམ་གྱི་འདུག། ལ། ཚེ་རིང་ཆོས་འཛོམས་ལགས་འདིའི་ཐད་ལ་དགོངས་ཚུལ་ཅིག་གསུངས་དང་ཁྱེད་རང་ལ་སྙན་ཐོ་འདི་གི་ད་ནང་དོན་ཀློག་པའི་སྙན་ཐོ་འདི་ཀློག་པའི་སྐབས་སུ། བསམ་ཚུལ་འདྲ་བོ་ཅིག་ག་རེ་བྱུང་ཚེ་ཚོར་བ་ག་འདྲ་བྱུང་ཟེར།
དང་པོ་བཀྲ་ཤིས་བདེ་ལེགས་གོང་ས་རིན་ཆེན་ལགས། ད་ནི་ངས Surgeon General གྱི་སྙན་ཐོ་འདི་ཀློག་པ་ཡིན་འདི་ནང་ལ་ཡ་དང་ཤོས་དང་པོ་ག་རེ་དོ་སྣང་བྱུང་ཟེར་ན་འདི་ནང་ལ། ད་ལྟ་སྤྱིར་བཏང་ཨ་རིའི་ནང་ལ། སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བཏང་བར་ཉུང་ཤོས་ལ་ལོ་བཅུ་གསུམ་དགོས་པ་རེད། དེའི་ནང་ལ་ཡང་ལོ་བརྒྱད་ནས་བཅུ་གཉིས་བར་ད་ལྟ་ཕྲུ་གུ་བརྒྱ་ཆ་བཞི་བཅུ་གི་ཉེ་འགྲམ་རེད། སྤྱི་ཚོགས་དྲ་ལམ་བེད་སྤྱོད་བཏང་གི་ཡོད་པ་འདྲ། ང་རང་སོ་སོ་དང་པོ་དྲ་ལམ་ཐོག་འཛུལ་བ་དེ་བསམ་བཏང་དུས་ཙམ་པ་ཕལ་ཆེར་ལོ་བཅུ་གསུམ་རེད།

རེད། གཅིག་གི་ཚེ་སྒྲུབ་ལགས་དེ་འདྲ་ཁྱོད་རང་གིས་ངོ་ཤེས་པའི་ངོ་ཤེས་པའི་གི་གཞོན་སྐྱེས་ཚོའི་ཁྲོད་ལ་གང་ལྟར་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱེད་ཕྱོགས་དེ་ག་འདྲའི་འདྲ་བོ་ཅིག་ཡོད་རེད་ཨ་ནི་དེ་ག་ནང་བཞིན་ཁྱེད་རང་སྒེར་གྱིས་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་མང་ལོས་འདྲ་བོ་ཅིག་བྱེད་ཀྱི་ཡོད་པས་ཨ་ནི་བེད་སྤྱོད་བྱེད་ཕྱོགས་དེ་ཚོ་ག་འདྲའི་འདྲ་བོ་ཅིག་ཡིན་པས། ངེད་ཀྱིས་དེ་ཡང་དང་པོ་ཅིག་མཁས་པ་ཞིག་བྱས་ན་ད་ལྟ་སྤྱི་ཚོགས་ཀྱི་དྲ་ལམ་དང་དེ་ཚོར་ཞེ་དྲག་ནས་བེད་སྤྱོད་བཏང་གི་མེད་ཨ་ནི་དེ་རྐང་བཙུགས་ནས་ཡོད་ལ་ང་རང

ངན་པ་ཅིག་ཡིན་པ་ཁོང་ཚོ་ངོས་ལེན་བྱེད་ཀྱི་འདུག་ཧ་གོ་གི་འདུག་ཡིན་ན་ཡང་ཅིག་ན་ཚ་འདྲ་བོ་ལས་ཀྱི་འདུག་ཅིག་སྨན་ཟ་བ་དང་སྨན་སྡུག་ཅག་དེ་འདྲ་ཟ་བ་དང་ཐ་མ་ཉལ་ཐ་འདུག་འདུག་སྐབས་སུ་ཅིག་གོམས་གཤིས་ཅིག་ཆགས་ཏེ་སྤང་ཐུབ་ཀྱི་མི་འདུག་དེ་འདྲའི་འདྲ་བོ་ཅིག་ཁོང་ཚོ་ཆགས་ཤག་ཁོང་ཚོ་ངོས་ལེན་བྱེད་ཀྱི་འདུག་ཁོང་ཚོ་ད་ག་རེ་བྱེད་དགོས་ཡོད་མེད་ཧ་གོ་གི་མི་འདུག་ཁོང་ཚོ་ཁོང་ཚོ་ཐབས་ཤེས་བཙལ་ཐབས་དེ་ཡང་བྱེད་ཀྱི་འདུག་ང་རང་ངོས་ནས་ཐབས་ཤེས་འདྲ་མི་འདྲ་བྱེད་ཐབས་ཤེས་བྱེད་ཀྱི་འདུག་དེ་དྲ་ལམ་དང་དེ་ཚོར་རིགས་དཀའ་ཡ་ཟིན་འདུག། སྤྱི་ཚོགས་བརྒྱུད་ལམ་སླེབས་ནས་ལོ་གང་འཚམ་བཅུ་ཕྲག་ལྷག་འགྲོ་གི་ཡོད་རེད། སྤྱི་ཚོགས་ནང་ལ་རྣམ་པ་གཉིས་ཆ་ད་ལྟའི་ཆ་ལ་མཐོ་རིམ་སློབ་གྲྭ་འགྲིམ་བཞིན་པའི་མཐོ་རིམ་སློབ་གྲྭ་ལ་སྐྱོད་བཞིན་པའི་གི་སློབ་ཕྲུག་གཉིས་ཆགས་ཀྱི་ཡོད་དུས་ཙམ་པ་ཁྱོད་རང་སྒེར་གྱིས་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱེད་ཕྱོགས་ཀྱི་བརྒྱུད་རིམ་ལ་ཡ་ཅིག་ཕྱིར་ཞིབ་འདྲ་བོ་ཅིག་བྱས་ནས་བསམ་བློ་བཏང་བ་ཡིན་ན། ཁྱད་པར་དང་འགྱུར་བ་འདྲ་བོ་ཅིག་ག་འདྲ་ཕྱིན་སོང། ཨ་ནི་ད་ལྟའི་ཆ་ལ་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱེད་ཕྱོགས་དེ་ག་འདྲ་འདྲ་བོ་ཅིག་ཡིན་པས།
ང་ད་ལྟ

ངའི་རོགས་པ་དང་དེ་ཚོ་ཚང་མ་སློབ་གྲྭའི་རོགས་པ་ཡིན་ནའི་རེད་འཛིན་གྲྭ་གཅིག་པ་དང་སློབ་གྲྭ་གཅིག་པ་དེ་ཚོ་དེང་སང་ཚང་མ་འབྲེལ་བ་བྱེད་ས་དེ་སྤྱི་ཚོགས་བརྒྱུད་ལམ་སྒང་ལ་བྱེད་ཀྱི་འདུག་རེད། སྤྱི་ཚོགས་བརྒྱུད་ལམ་དེ་དེང་སང་ག་འདྲས་ཡོད་རེད་ཟེར་ན་པར་གླུ་བཅས་ཚང་མ་ཡིན་གཅིག་མིན་གཅིག་བཏགས་པ་རེད་ཕར་ཚུར་ཁ་པར་དང་ཡི་གེ་དང་དེ་མ་བྱས་ནས་ལས་ཕན་ཚུན་པར་དེ་ཚོ་མཐོང་ཁ་ལག་ག་རེ་ཟ་གི་ཡོད་མེད་དེ་ཚོ་མཐོང་ག་རེ་བྱེད་ཀྱི་ཡོད་མེད་མཐོང་ས་ཆ་ག་པར་ཕྱིན་མེད་དེ་ཚོ་མཐོང་དུས་ཙམ་པ་ལ་ཡ

རྟགས་མཚན་མང་པོ་ཞིག་འདུག་ལབ་ནས་བཀོད་འདུག། ཚེ་སྒྲུབ་ལགས་ད་གོང་ལ་འདི་གསུངས་སོང་ད་ད་ལྟའི་ཆ་ལ་ཁྱོད་རང་སྒེར་གྱི་ངོས་ནས་སྤྱི་ཚོགས་བརྒྱུད་ལམ་ལྟ་མི་དགོས་པ་གཙོ་འདོན་འདྲ་བོ་ཅིག་གནང་གི་ཡོད་གསུངས་རེད། འདི་བྱེད་དུས་ཙམ་པ་སྤྱི་ཚོགས་བརྒྱུད་ལམ་འདི་གིས་ཁྱོད་རང་སྒེར་ལ་གནོད་ཀྱི་ཡོད་པས་སྤྱི་ཚོགས་བརྒྱུད་ལམ་འདི་ལ་དུས་ཚོད་མང་པོ་བཏང་བ་ཡིན་ན། སོ་སོ་གི་ཤེས་ཡོན་དང་མི་ཚེ་མདུན་ལམ་དང་ད་ལས་དོན་མང་པོ་ཅིག་ལ་གནོད་སྐྱོན་ཡོང་གི་ཡོད་པས་ད་སེམས་ཁམས་ལ་གནོད་སྐྱོན་མ་བྱུང་བ་ཡིན་པ་ཡིན་ནའི་གང་ལྟར་དུས་ཚོད་འཕྲོ་བརླག་འགྲོ་ཡག་དང་འདི་འདྲས་ཀྱི་ཆ་ནས་གང་ལྟར་སོ་སོ་སྒེར་ལ་གནོད་སྐྱོན་ཡོང་གི་ཡོད་པ་དེ་ངེས་ཤེས་འགྲོ་བ་དེ་ག་དུས་ཤུགས་ཆེན་པོ་ག་དུས་སླེབས་སོང།
ད་ང་རང་གཅིག་ཡིན་ན་ད་ཁ་པར་དང་པོ་ད་འཛིན་གྲྭ་བརྒྱད་པ་ད་ལོ་བཅུ་གསུམ་བཅུ་བཞི་ཡིན་གྱི་རེད་དང་པོ་ཁ་པར་རག་དུས་ཨ་ནི་འདི་ག་མཉམ་དུ་ཨ་ནི་དྲ་ལམ་ག་རེ་སྤྱི་ཚོགས་དྲ་ལམ་ད་དེ་ཚོ་ཡོད་ར་ལོ་ཕལ་ཆེར་གཅིག་པ་སོ་ཡིན་གྱི་རེད་ད་དང་པོ་ཡོད་ར་ཨ་གཅིག་ཨག་ས་འདྲ་བོ་གཅིག་ཡོད་ཙང་ཨ་འདི་ཡག་པོ་འདུག་བསམ་ཡ་གཅིག་དང་སྐྱིའུ་གཅིག་སོ་སྐྱིའུ་གི་ཚོར་སྣང་ཡིན་པའི་སྐད་གི་འདུག། ད་ལོ་མང་པོ་བྱས་ལ་དེའི་དུས་ཚོད་ག་ཚོད་འཕྲོ་བརླག་བཏང་གི་འདུག་དེ་སྐབས་སུ་ང་ཚོ་ཆུ་ཚོད་ག་ཚོད་དུས་ཚོད་འཕྲོ་བརླག་བཏང་གི་འདུག་དེ་འདྲའི་འདི་ཡོད་མ་རེད་ད་ཡོད་མ་རེད་ང་རང་ངོས་ནས་ཧ་གོ་དགོས་རེད་ཨ་དེ་གིན་ཅོ་ཤ་རེད་ཨ་འདི་གིན་ལོ་མང་པོ་དེ་འདྲས་ཕྱིན་ནས་ང་རང་གིས་དམིགས་ཡུལ་དང་མང་པོ་བྱེད་ཀྱི་ཡོད་དམིགས་ཡུལ་ང་རང་དམིགས་ཡུལ་ཆེན་ཆེན་པོ་ཟེར་མའི་ཐབས་ཤེས་བྱེད་ཀྱི་ཀེང་རོང་བྱེད་དཀའ་སྒྲུབ་པའི་ཐབས་ཤེས་བྱེད་ཀྱི་ཡོད་ད་དེ་ཡིན་དུས་སྐབས་སུ་དེ་ཚོ་དམིགས་ཡུལ་དེ་ཚོ་ག་རེ་ཟེར་མས་གནོད་སྐྱེལ་གྱི་འདུག་བསམ་ནས་ནི་ལོ་ད་ཕལ་ཆེར high school ཡིན་རྒྱབ་ད་འཛིན་གྲྭ་བཅུ་བ་དང་ལོ་གཉིས་བྱས་ལ་ཨ་ཅིག་ཐབས་ཤེས་ཅིག་བྱེད་འོག་ཏུ་ལ་ནི་ད་འཛིན་གྲྭ་བཅུ་བ་ཚར་བ་ལ་ཡང་ལོ་གཉིས་བྱས་ལ་ནི་ངེད་ཀྱིས་ཨོ་དེ་ངོས་ལེན་བྱས་དེ་གནོད་སྐྱེལ་གྱི་འདུག་བསམ་ནས་ནི་ལོ་མང་པོ་འགོར་འདུག་ད་གོམས་གཤིས་སྡུག་ཅག་དེ་མེད་པ་བཟོས་ཨ་ནི་ད་ད་ད་ལྟ་ཡང་ང་རང་དཀའ་ངལ་ཆེ་གི་འདུག་མཚམས་མཚམས་ག་རེ་དྲ་ལམ་སྒང་ལ་སྦྱར་ཡ་དང་སྦྱར་ཡ་མང་དྲགས་ཡ་ལ་དེ་འད་སོགས་ཡང་ཉི་མ་རྟག་པར་ཞིག་ཐབས་ཤེས་བྱས་བསྡད་ཡོད་ཨ་ནི་ལོ་མང་པོ་གང་ཉིད་ཞིབ་འཇུག་བཞིའི་ལོ་སེམས་ཁམས་སྐོར་ལོ་ཨ་ནི་ཕར་འཕྲུལ་ཆས་འདྲ་མི་འདྲ་འདུག་པ་ད་ཀུན་བཟང་ད་གསུངས་པ་ནང་བཞིན app འདྲ་མི་འདྲ་འདུག་པ་ཨ་ནི་ཁ་པར་ཡོད་ལ་ད་ལྟ་ང་ཚོ་ཚང་མར་ཁ་པར smart phone ཡོད་ཙང་ཨ་ནི་ཉི་མ་ང་ལོ་གཅིག་དེ་འདྲ flip phone ཚོད་ལྟ་བྱས་ཡིན flip phone འདྲ་དྲ་ལམ་འདྲ་དེ་ཚོ་མ་ལྟ་ཡ་དེ་དཔེ་ཕན་འདུག་དེ་ཡང་ཏིས། ཐལ་ཆགས་ཀྱི་འདུག་སྤྱི་ཚོགས་མི་ལ་འབྲེལ་བ་དུ་ནི་ངའི་དཔེ་ཁག་པོ་འདུག་ཨ་ནི་འབྲེལ་བ་གསར་པ་བཟོ་ཡ་ཁག་པོ་འདུག་ད་འདུག་ལའོ། ད་དེ་ནས་ཆོས་འཛོམས་ལགས་ཅིག་གིས་གང་ལྟར་ཅིག་ལོ་གཞོན་པའི་ཁྲོད་ལ་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱེད་མཁན་དེ་མང་པོ་ཅིག་ཡོད་རེད་ད་མང་པོ་ཅིག་གིས་ན་གོང་ལ་ཚེ་སྒྲུབ་ལགས་ཀྱིས་གསུངས་བ་ནང་བཞིན་སྤྱི་ཚོགས་བརྒྱུད་ལམ་དེ་གང་དག་ཕན་ཐོགས་མེད་པ་སོ་སོ་རང་ཉིད་ལ་གནོད་སྐྱེལ་གྱི་ཡོད་བ་དེ་མང་པོ་ཅིག་གིས་ཤེས་ཀྱི་ཡོད་རེད་དེ་ཡིན་ནའི་དུས་ཚོད་མང་པོ་ཅིག་ད་སྤྱི་ཚོགས་བརྒྱུད་ལམ་ལ་བརྒྱུད་ལམ་ཁག་གི་ནང་མོ་ལ་བཏང་བསྡད་ཀྱི་ཡོད་རེད་སྤྱི་ཚོགས་བརྒྱུད་ལམ་དེ་བེད་སྤྱོད་བྱེད་དྲགས་པ་ཡིན་ན་ཁྱོད་རང་སྒེར་གྱི་ཉམས་མྱོང་གི་ཐོག་ནས་གནོད་སྐྱོན་གཙོ་བོ་དེ་ག་རེ་འདུག་དགོངས་ཀྱི་འདུག།
ངས་བྱས་ན་ཕལ་ཆེར་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བཏང་དེ་གནོད་སྐྱོན་ཆེ་ཤོས་དེ་ད་སྐྱག་ལང་ཤོར་བྱས་གཞན་པའི་མཐུས་ཤོར་འགྲོ་ཡ་དེ་རེད་ཤག་ད་དེ་སྐྱག་ལང་ཤོར་ཡ་དེ་ལས་སླ་པོ་དཔེ་ཡོད་རེད་དེའི་སྒང་ལ་ཡ་ལྟ་ཡ་མང་པོ་ཞིག་ཡོད་རེད་པ་ད་ནི་སྤུ་གུ་ཆུང་ཆུང་མ་འཇགས་འདྲེ་གཞན་པའི་ཁ་སྐད་མ་བཤད་ནས།

ད་འདི་ཚོ་སྐྱག་ལང་ཤོར་བྱས་སྐྱག་ལང་ཤོར་ཡ་དེ་ལས་སླ་པོ་དཔེ་ཡོད་རེད་ཨ་ནི་སྐྱག་ལང་ཤོར་བྱས་ད་ཚུར་རང་འཇགས་ད་ཡག་པོ་བྱ་ཡ་འགྱུར་ཡ་དེ་ཁག་པོ་ཞེ་པོ་ཡོད་རེད
ད་རེད་འདི་གནོད་སྐྱོན་ཆེ་ཤོས་དེ་རེད་བསམ་གི་འདུག་རེད་ད་ང་ཚོ་ཡང་ཅིག་གི་བུ་ཕྲུག་ཅིག་གི་གང་ལྟར་འཛིན་གྲྭ་བཅུ་བ་བཅུ་གཅིག་ཡང་ན་བརྒྱད་པ་དགུ་བ་དེ་འདྲའི་ནང་ལོགས་ལ་དེ་འདྲའི་ནང་ལ་འགྲིམས་བཞིན་པའི་གི་ཕ་མ་མང་པོའི་ཁྲོད་ལ་བསམ་ཚུལ་དེ་འདི་རེད་བཞག་ཚེ་སྒྲུབ་དེ་ངས་བཀའ་འདྲི་ཞུ་ཡ་དེ་ཚེ་སྒྲུབ་ལ་ཡིན་ཕ་མ་མང་པོའི་ཁྲོད་ལ་བསམ་ཚུལ་དེ་སློབ་ཕྲུག་ཚོ་ལ་ཅིག་སོ་སོ་གི་བུ་ཕྲུག་ལ་ཁ་པར་སྤྲད། འདི་རྗེས་ལ་ད་ཁོང་ཚོ་ཁ་པར་ལྟ་ཡ་མང་རུ་མང་རུ་མང་རུ་མང་རུ་ཕྱིན་དུས་ཙམ་པ། དེབ་ཀློག་ཡས་ཀྱི་གོམས་གཤིས་དེ་ག་ལེ་ག་ལེ་མེད་པ་ཆགས་འགྲོ་གི་འདུག་ཟེར་གྱི་བློ་འཚབ་བྱེད་མཁན་མང་པོ་ཞེ་པོ་ཅིག་ཡོང་གི་འདུག་འདིའི་ཐད་ལ་ཚེ་སྒྲུབ་ལགས་དགོངས་ཚུལ་འདྲ་བོ་ཅིག་ག་རེ་ཡོང་གི་འདུག།
དེབ་ཀློག་ཡས་གཙོ་བོ་ཅིག་ད་དཔེ་ཆུང་ཆུང་ཅིག་རེད། དཔེ་དཔེ་དེ་གལ་ཆེན་པོ་ཅིག་རེད་དེབ་ཀློག་ཡས་དེ། ཞེ་དྲག་གལ་ཆེན་པོ་ཞིག་རེད། ཡིན་ན་ཡང། འདི་གཅིག་པོ་ལ་གཞི་བཞག་ནས་ག་རེ་ཁ་པར་ལྟ་སྟངས་དེ་ཡག་པོ་མི་འདུག་ཟེར་དེ་ཡོད་ར་ནོར་རེད་བསམ་གྱི་འདུག་ཕྱོགས་མང་པོ་ཞིག་ནས་བལྟ་དགོས་རེད་དམིགས་བསལ་ང་ཚོ་བོད་པའི་སྤྱི་ཚོགས་ནང་ནང་ཆོས་དང་འབྲེལ་བ་མང་པོ་ཡོད་རེད་ཡང་གཅིག། སེམས་ཁམས་ལ་ང་ཚོ་སྒེར་གྱི་སེམས་ཁམས་ལ་ཞེ་དྲག་དོ་སྣང་བྱེད་ཀྱི་མེད་པ་འདྲ་བོ་ཅིག་ཚོར་གྱི་འདུག་ད་གལ་ཆེ་ཤོས་དེ་ཕྲུ་གུ་གི་སེམས་ཁམས་རེད། དྲ་རྒྱ་དང་འདྲ་མི་འདྲ་འདྲ་མི་འདྲ་སྒང་ལ་དུས་ཚོད་མང་པོ་བཏང་ན་ཕྱོགས་གཅིག་ནས་དུས་ཚོད་གཞན་པ་ནས་དུས་ཚོད་ཉུང་བ་རག་གི་རེད་ད་དཔེར་བཤད་ན་དེབ་ཀློག་ཡ་དང་དེ་འདྲ་སོགས་ལ་གཉིས་པ་དེ་དྲ་ལམ་སྒང་ཡང་ད་སྦྱང་ཡ་མང་པོ་ཡོད་ད YouTube སྒང་ལྟ་ན་སྦྱང་ཡ་ག་རེ་ཡང་དོ་སྣང་སླེབ་ས་ཀྱི་སྦྱང་ཡ་ཐབས་ཤེས་མང་པོ་ཞིག་ཡོད་རེད་ད་ཡིན་ན་ཡང་ད་དྲ་ལམ་སྒང་ཡོད་ར་གནས་ཚུལ་སྡུག་ཅག་ཡིན་ཏེ་ད་མང་པོ་མང་པོ་ཡང་ཡོད་རེད་ཨ་གནས་ཚུལ་དེ་ཚོ་སྡུག་ཅག་ཨ་ནི་ཕྲུ་གུ་དེ་ཚོ་ཕར་ཚུར་ཨིན་ཇི་སྐད་ནང་བཤད་ན bully བྱེད་ཡ་དང་ཕར་ཚུར་བརྙས་བཀོ་ཡ་རིགས་དེ་འདྲ་མང་པོ་ཞིག་ཡོད་རེད་དེ་སེམས་ཁམས་ལ་གནོད་ཀྱི་རེད། ཀུན་བཟང་ཡིན་ཙང་ད་ལྟ་གསུངས་པ་ནང་བཞིན། ད་དེབ་སྒང་ལ་འགྲོ་སྐབས་སུ་དེབ་དེ་དེབ་ག་ཅི་ཀློག་དགོས་དེ་དང་པོ་བསམ་བློ་གཏང་དགོས་རེད་རྒྱུ་མཚན་དེ་ག་རེ་རེད་དེབ་ཀློག་ཡ་རྒྱུ་མཚན་དེ་ཤེས་ཡོན་ཡར་རྒྱས་འགྲོ་ཡ་དེ་འདྲ་རེད་ད་ཤེས་ཤེས་ཡོན་ཡར་རྒྱས་འགྲོ་དུས་སྐབས་སུ། རང་བཞིན་གྱིས། མི་ཚེ་ཡར་རྒྱས་འགྲོ་ཡ་ཅིག། འབྲེལ་བ་ཅིག་ཆགས་ཀྱི་འདུག་དེ་ཡིན་ཙང། ཡིན་གཅིག་མིན་གཅིག། དེབ་ཀློག་ཡ་ད་གལ་ཆེན་པོ་ཞིག་རེད། ང་ཉི་མ་རེ་རེ་ལ་ཡོད་ཤོག་གྲངས་དེབ་ང་རང་དོ་སྣང་སླེབས་སའི་ཤོག་གྲངས་ལྔ་བཅུ་བར་ཀློག་ཡ་ཐབས་ཤེས་བྱེད་ཀྱི་ཡོད་ཉི་མ་རྟག་པར། ཟླ་བ་གཅིག་ནང་དེབ་གཅིག་གཉིས་ཚར་ཡ་ཐབས་ཤེས་བྱེད་ཀྱི་ཡོད། ད་ཡིན་ན་ཡང་གཞན་པ་ནས་དེང་སང་དྲ་ལམ། གནས་ཚུལ་དང་ཤེས་ཡོན་མང་པོ་ཞིག་རག་གི་འདུག་འདི་དྲ་ལམ་དེ་བེད་སྤྱོད་བཏང་ཡས་དེ་ངན་པ་རེད་སྡུག་ཅག་རེད་ཡང་གཏན་གཏན་ཡང་ཁག་པོ་འདྲ་བོ་རེད། ཆོས་འཛོམས་ལགས་ལགས་བཀའ་འདྲི་ཞུ་ཡས་དེ། ད་ཁྱེད་རང་སྒེར་གྱི་རྒྱབ་ལྗོངས་མི་ཚེ་ལོ་རྒྱུས་དེ་ག་ནང་བཞིན་ངོ་ཤེས་ཡོད་པ་ཚོ་གི་ད་དྲ་ལམ་བེད་སྤྱོད་བྱེད་ཕྱོགས་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱེད་ཕྱོགས་འདི་འདྲའི་ཐོག་ནས་བསམ་བློ་འདྲ་བོ་གཅིག་བཏང་བ་ཡིན་ན་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱེད་མང་དྲགས་པ་ཡིན་ན་ལྷག་པར་དུ་ལོ་གཞོན་པ་གཅིག་ད་གང་ལྟར་ཅིག་མཐོ་རིམ་སློབ་གྲྭ་ལ་འགྲོ་མཁན་ཡིན་ནའི་འདྲ། གཞི་རིམ་སློབ་གྲྭ་ཁག་ལ་འགྲོ་མཁན་ཡིན་ནའི་འདྲ། ཁོང་ཚོ་གི་ད་གཙོ་ཆེ་ཤོས་དེ་ད་ལྟ་སྙན་ཐོ་འདིའི་ནང་ལ་ཡིན་པ་ཡིན་ནའི་སེམས་ཁམས་ལབ་ཡས་དེ་ད་གང་ལྟར་ཞེ་པོ་ཅིག་གནད་འགག་ཆེན་པོ་བརྩི་གི་འདུག་སེམས་ཁམས་ལ་གནོད་སྐྱོན་ཡོང་གི་རེད་ཤུགས་རྐྱེན་ཡོང་གི་རེད་ཟེར་ཏེ། འདི་ཐོག་ལ་ད་གཙོ་བོ་དེ་གཞི་བཞག་པའི་ཐོག་ནས་སྙན་ཐོ་བཏོན་པ་ཅིག་ཆགས་བསྡད་ཀྱི་འདུག་གང་ལྟར་ལོ་གཞོན་པ་ཚོ་ལ་ཅིག་གནོད་སྐྱོན་དང་ཤུགས་རྐྱེན་གཙོ་བོ་དེ་ག་རེ་ཡོང་གི་འདུག་དགོངས་ཀྱི་འདུག་ཆོས་འཛོམས་ལགས། ནའོ། ངས་གོང་ཞུས་པ་བཞིན་ད་གནོད་སྐྱོན

འདོད་ཀྱིན་བྱུང་ཡང་དེའི་ངམ་སྟག་གིས་གཉིད་ཡག་པོ་མ་ཁུག་དུས་ཚོད་གཏང་ཡས་མང་དྲགས་ལས་ཀ་སློབ་སྦྱོང་འཐུས་ཤོར་འགྲོ་དེ་ཚོ་རེད། བེད་སྤྱོད་ཡག་པོ་ཞིག་བཏང་པ་ཡིན་ནའི་ལགས། འདི་སྐོར་ལ་ཅིག་གསུངས་དང་དང་ད་ངས་གོང་ལ་ཚེ་སྒྲུབ་ལགས་བཀའ་འདྲི་ཞུ་བ་ཞུ་བ་དེ་དང་གཅིག་པ་འདྲ་པོ་གཅིག་ཡིན། ཕ་མ་མང་པོའི་ཁྲོད་ལ་ཅིག་བློ་འཚབ་བྱེད་གཅིག་དེ་གང་ལྟར་ཡང་ཅིག་བུ་ཕྲུག་ཚོ་གིས་ད་ཁ་པར་བུ་ཕྲུག་ཚོ་ལ་ཁ་པར་སྤྲད་འདི་རྗེས་སུ་རིམ་བཞིན་ད་ཁོང་ཚོ་སྤྱི་ཚོགས་དུས་ཚོད་མང་པོ་ཅིག་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་གཏང་ཡས་ཆགས་པ་ཡིན་ན། ད་ཁོང་ཚོ་གི་དེབ་ཀློག་ཡས་ལ་འཐུས་ཤོར་ཆེན་པོ་ཅིག་འགྲོ་གི་ཡོད་པ་དང། དེའི་མཉམ་དུ་གང་ལྟར་ཅིག་སློབ་སྦྱོང་ལ་ཡས་འཛིན་གྲྭ་ནང་གི་ཡིག་ཚད་གཏང་ཡས་དང་ད་གང་ལྟར་སློབ་སྦྱོང་གི་འདི་འདྲའི་ཐོག་ལ་ཡས་གནོད་སྐྱོན་དང་ཤུགས་རྐྱེན་ཡོང་གི་ཡོད་པ་ཅིག་ཕ་མ་མང་པོ་ཅིག་གིས་ཡང་ངོས་འཛིན་དང་བློ་འཚབ་བྱེད་མཁན་མང་པོ་ཡོང་གི་འདུག་དེའི་ཐད་ལ་ཡང་ཁྱོད་རང་ལ་དགོངས་ཚུལ་ག་རེ་ཡོད་པས།
ད་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་གཏང་ཡས་དུས་ཚོད་མང། དུས་ཚོད་གཏང་ཡས་དུས་ཚོད་མང་པོ་ཞེ་པོ་བཏང་ན་སློབ་སྦྱོང་ལ་ཡས་དུས་ཚོད་མེད་པ་བྱས་སློབ་སྦྱོང་ལ་ཤུགས་རྐྱེན་འགྲོ་གི་རེད།

བྱས་ཙང་དེ་བེད་སྤྱོད་གཏང་ཕྱོགས་འདི་གནད་འགག་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་ས་རེད་དེ་འདྲ་ཅིག་སྙན་ཐོ་འདིའི་ནང་ལོགས་ལ་ཨ་མི་རི་ཀའི Surgeon General གྱིས་བཏོན་པའི་སྙན་ཐོ་འདིའི་ནང་ལ་ཡིན་པ་ཡིན་ནས། ད་དུས་ཚོད་དེ་ཧ་ཅང་ཧ་ལམ་རིང་པོ་འདྲ་པོ་ཅིག་རེད་ཤག་ཡིན་ནས་ཆུ་ཚོད་གསུམ་ལྷག་ད་བུ་ཕྲུག་ཚོ་གི་ཉི་མ་རེ་རེ་ལ་ཆུ་ཚོད་གསུམ་ལྷག་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱས་པ་ཡིན་ན་མང་དྲགས་གི་ཡོད་རེད་ཟེར་གི་ཅིག་ཉེན་བརྡ་འདྲ་པོ་ཅིག་བཏང་ཤག་གང་ལྟར་སྤྱི་བཏང་གི་ད་ད་རྣམ་པ་གཉིས་ཅག་གི་གསུང་ཡས་ད་ག་རང་རེད་ཤག་སྤྱི་ཚོགས་བརྒྱུད་ལམ་དེ་ཡང་བེད་སྤྱོད་གཏང་ཤེས་པ་ཡིན་ན་འདིའི་ཐོག་ནས་ལེགས་ཆ་ལེན་ཡས་སློབ་གསོ་ལེན་ཡས་ལེགས་སྐྱེས་ལེན་ཡས་དེ་འདྲས་ཡང་མང་པོ་ཅིག་ཡོད་ས་རེད། སྤྱི་ཚོགས་བརྒྱུད་ལམ་འདི་ལ་ཅིག་ག་དུས་ཡིན་ནའི་ཁོ་དེ་གིས་གནོད་སྐྱེལ་གྱི་ཡོད་པ་དེ་གཅིག་པོ་ཅིག་ལ་བལྟ་ཡས་ཡོད་མ་རེད་ད་བེད་སྤྱོད་གཏང་ཐུབ་པ་ཡིན་ན་འདི་ནས་ཕན་ཐོགས་ལེན་ཡས་ཕན་ཐོགས་དགེ་མཚན་དེ་འདྲས་ཡང་མང་པོ་ཡོང་གི་རེད་གསུངས་རེད་འདི་བྱེད་དུས་ཙམ་པ་ཁྱོད་རང་སྒེར་གྱི་ཉམས་མྱོང་གི་ཐོག་ནས་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་གཏང་ཤེས་པ་ཡིན་ན་ཨ་ནི་འདི་ནས་དགེ་མཚན་དང་ཕན་ཐོགས་གཙོ་བོ་ག་རེ་ཡོང་གི་འདུག་དགོངས་ཀྱི་འདུག་ཚེ་སྒྲུབ་ལགས།
ད་ཕན་ཐོགས་ཆེ་ཤོས་དེ་འདི་རེད་ཤག་མི། དང་གྲོགས་པོ་དང་ནང་མི། མཉམ་དུ་འབྲེལ་བ་བྱེད་ཡ་དེ་རེད་ཤག་ད་ལོ་བཅུ་སྔོན་ལ་ང་རང་རྒྱ་གར་ནང་སྤུན་མཆེད་དེ་ཚོ་མཉམ་དུ་འབྲེལ་བ་བྱེད་ཡ་ཁག་པོ་ཡིན་གྱི་རེད། ད་དེང་སང། བདུན་ཕྲག་རེ་རེ་ལ་འབྲེལ་བ་ད་ཡར་མིག་བཙུམ་ནས་བྱེད་ཐུབ་འདུག་གཅིག་བྱས་གཅིག་ཡང་ད་ང་ཚོ་བོད་པའི་གཞོན་སྐྱེས་དེ་ཚོ། ད་ཐོར་བསྡད་ཡོད་རེད་འཛམ་གླིང་ག་བ་སར་ཐོར་བསྡད་ཡོད་རེད་བཙན་བྱོལ་ནང་ཡོད་པ་དེ་ཚོ། དེ་ཚོ་དྲ་ལམ་དེ་ཚོ་གིས་བྱས་ནས་ང་ཚོ་ཅིག་ག་བ་སར་འཛོམས་ཐུབ་ཡ་ག་བ་སར་ཚོགས་པ་ཆུང་ཆུང་བཙུགས་ཡ་ཕར་ཚུར་དཔེ་བཞག་ན་མཐོ་སློབ་ཀྱི་ནང་ཚུད་ཡ་འདི་རོགས་པ་ཕར་ཚུར་བྱེད་ཐུབ་ཡ་ལས་ཀ་བྱེད་ཐུབ་ཡ་དེ་འདྲ་ཅིག་སྤྱི་ཚོགས་དང་ཚོགས་པ་འདྲ་མི་འདྲ་འདི་བཙུགས་ཐུབ་པ་འདུག་དྲ་ལམ་དེ་ཚོ་ཚང་མ་དྲ་ལམ་གྱི

རེད་ད་ད་རེད་རྣམ་པ་གཉིས་ཀྱི། རེད་ད་འདི་གནད་འགག་ཆེན་པོ་རེད་སྤྱི་ཚོགས་བརྒྱུད་ལམ་གྱི་ཕན་ཐོགས་དགེ་མཚན་ལྷག་པར་དུ་ང་ཚོ་བོད་མི་ཚོ་ཡིན་པ་ཡིན་ན་འཛམ་གླིང་ས་ཁུལ་མང་པོ་ཅིག་ལ་ཁ་གྲམ་བསྡད་ཡོད་རེད་ད་སྤྱི་ཚོགས་བརྒྱུད་ལམ་དེ་སྤྱི་ཚོགས་ནང་ལོགས་ལ་ཤུགས་ཆེན་པོ་དར་ཁྱབ་ཕྱིན་པའི་རྗེས་སུ་གཞིས་བྱེས་གཉིས་ཀྱི་ནང་ལ་ཡང་ཁ་བྲལ་བའི། གཅིག་བཙན་བྱོལ་ནང་ལོགས་ལ་བུ་ཕྲུག་ཡོད་མཁན་ཕ་མ་བོད་ལ་ལྷག་པ་ཡང་མེད་ན་བོད་ནང་ལ་སྤུན་ཀྱག་སྤུན་མཆེད་ཡོད་མཁན་དེ་འདྲའི་མང་པོ་ཡོད་རེད་ཧ་ལམ་བོད་མི་མང་ཆེ་ལ་ཡོད་རེད། ད་བོད་ནང་གི་བོད་མི་ཚོའི་མཉམ་དུ་སྤྱི་ཚོགས་བརྒྱུད་ལམ་ད་གཙོ་བོ་དེ་སྐད་འཕྲིན་དེ་ཡོངས་གྲགས་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་འདི་ཚོའི་ཐོག་ནས་དེ་སྔ་ཡིན་པ་ཡིན་ན། ཧ་ལམ་ལོ་མང་ལོ་གཅིག་གཉིས་དེ་འདྲའི་སྐད་ཆ་བཤད་ཡས་ཀྱི་གོ་སྐབས་ཡོང་གི་ཡོད་མ་རེད་དེང་སང་གདོང་དང་གདོང་བལྟ་ནས། བརྙན་པར་བརྙན་འཕྲིན་གྱི་ཐོག་ནས་བཀའ་མོལ་གནང་ཡས་ཀྱི་གོ་སྐབས་གསར་བ་ཅིག་ཡོང་གི་ཡོད་རེད་ད་དེ་ཚོ་ལེགས་པའི་ཆ་ཡིན་པ་ཅིག་ལ་ངོས་འཛིན་བྱས་ན་འགྲིག་གི་ཡོད་ཀྱི་རེད། ད་འདི་ནས་བཀའ་འདྲི་ཞུ་ཡས་མཐའ་མ་དེ་རྣམ་པ་གཉིས་ཆ་གིས་འདི་ལ་བཀའ་ལན་ཅིག་གནང་རོགས་བྱེད་ད་རྣམ་པ་གཉིས་ཀྱི་ཉམས་མྱོང་དང་འདི་འདྲའི་ཐོག་ནས་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱེད་ཕྱོགས་ཐད་ལ་ཅིག་སློབ་གསོ་ལམ་སྟོན་གཙོ་བོ་འདྲ་པོ་ཅིག་ག་རེ་ཡོད་པས་ཅིག་རྣམ་པ་གཉིས་སུས་དང་པོ་གསུངས་ནའང་ཁྱད་པར་མི་འདུག། སློབ་གསོ་ཡིན་འདི་དམིགས་བསལ་གྱི་མེད་དང་ང་རང་ང་རང་ངོས་ནས་ང་རང་སྦྱངས་བསྡད་ཡོད་ཐབས་ཤེས་བྱས་བསྡད་ཡོད་ངས་ད་ང་རང་ཉམས་མྱོང་ཅིག་ཁྱུག་ཅིག་ཞུས་ན་ད་ང་རང་དང་པོ་ང་རང་ང་རང་རང་དྲི་བ་བཀོད་ཡིན། ང་རང་མི་ཚེ་དེ། ང་རང་སྐྱིད་པོ་འདུག་ཡ་མི་འདུག་འོ་དེ་དྲི་བ་དང་པོ་ཡིན། ངེད་ཀྱི་ལན་དེ་ཨ་སྐྱིད་པོ་མི་འདུག་བསམ། སྐྱིད་པོ་མེད་པའི་རྒྱུ་མཚན་དེ་ག་རེ་རེད། རྒྱུ་དེ་ག་རེ་རེད། རྒྱུ་དེ། བརྒྱ་ཆ་མང་པོ་གཅིག་དེ་ཡིན་ར་ཁ་པར་སྒང་བྱེད་ཡ་མང་དྲགས། ལྟད་མོ་ལྟ་མང་དྲགས། དྲ་ལམ་གྱི། དྲ་ལམ་སྒང་ལ་བལྟས་ཡ་མང་དྲགས་དུས་ཚོད་བཏང་ཡ་མང་དྲགས་དེ་འདྲས་རེད་བཞག། འདི་བརྗེ་དགོས་ཡོད་ཙང། འདི་བརྗེ་དགོས་ཧ་གོ་ནས་ཡོད་ར་ད་བརྗེ་ཡ་གི་ཐབས་ཤེས་བྱེད་ད་འདྲ་མི་འདྲ་བྱེད་པ་ད་འདི་སྒང་སློབ་སྦྱོང་བྱེད་འདི་རང་སློབ་སྦྱོང་ར་ད་དེབ་ཀློག་ཡ་ནི་ཀློག་དགོས་ཡོད་ན་རེ་རེ་གཞན་པ་འགྲམ་གང་ཏི་སློབ་སྦྱོང་ལེན་ཡ་དོན་འགྲམ་བཅར་དགོས་ཡོད་ན་རེ་རེ་ཐབས་ཤེས་སོ་སོ་སོ་སོ་ལ་ཐབས་ཤེས་འདྲ་མི་འདྲ་བྱེད་པ་ང་རང་ངོས་ང་རང་ཡིན་ན་ཡོད་ར་སློབ་སྦྱོང་མང་པོ་བྱེད་ནས་ཨོ་ཀི་ཀླད་པ་འགྲོ་སྟངས་སེམས་ཁམས་འགྲོ་སྟངས་དེ་ཚོ་སྦྱངས་ཨ་ནི་ཕ་ལ

དཀའ་བ་དེ་མེད་པ་བཟོ་ཡག་འདུག་དེ་འདྲ་ཡིན་དེ་ཡོད་ཡོད་དེ་ཚོ་ཚེ་དབར་ལ་བྱེད་ན་མ་ཤི་སློབ་སྦྱོང་བྱེད་ན་མ་ཤི་རག་གི་མ་རེད་དང་པོ་དེ་ཁ་ཆོ་ག་ལ་ངོས་ལེན་བྱེད་དགོས་དུས་ཚོད་བཏང་ཡ་མང་དྲགས་ཀྱི་འདུག་ལ་མི་ཚེ་སྐྱིད་པོ་མི་འདུག་ལ་ལ་མི་ཚེ་འགྱུར་བ་བཏང་ཡ་འདོད་འདུག་ལ་ཡར་རྒྱས་བཏང་འདོད་འདུག་ལ་ནི་ཡོད་ར་འོ་དེ་ཡོད་ར་ཀུན་སློང་ཅིག་སྐྱེ་དགོས། ཆོས་འཛོམས་ལགས་ཁྱོད་རང་གིས་ཅིག་ལོ་གཞོན་པ་ཚོ་ལ་ཡང་ཅིག་ལམ་སྟོན་འདྲ་པོ་ཅིག་ཁྱོད་རང་སྒེར་གྱི་ཉམས་མྱོང་གི་ཐོག་ནས་ལམ་སྟོན་འདྲ་པོ་ཅིག་གནང་ཡ་ག་རེ་ཡོད་ན

ད་ཉེ་དུས་ཨ་མི་རི་ཀའི་དབུས་སྨན་པ་མཐོ་ཤོས་སཱ་ཇིན་ཇེ་ནལ་གྱིས་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱེད་ཕྱོགས་ཐད་ལ་སྙན་ཐོ་རྒྱས་པོ་ཅིག་གལ་ཆེན་པོ་ཅིག་བཏོན་ཡོད་རེད་ད། སྙན་ཐོ་འདིའི་ནང་ལ། ལོ་གཞོན་པ་ཚོ་གིས་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱས་དྲགས་པ་ཡིན་ན་འདི་གིས་ད་ལོ་གཞོན་ཚོ་གི་ལུས་སེམས་གཉིས་ལ་ཤུགས་རྐྱེན་དང་དཀའ་ངལ་ཡོང་སྲིད་པའི་སྙན་ཐོ་ཅིག་སྙན་ཐོ་གལ་ཆེན་པོ་ཅིག་བཏོན་ཡོད་རེད་འདིའི་ཐད་ལ་རྣམ་པ་གཉིས་ཀྱིས་དགོངས་ཚུལ་གསུངས་པ་དང་ཆབས་ཅིག་ད་རྣམ་པ་གཉིས་ཀྱི་ཉམས་མྱོང་དང་མི་ཚེ་ལོ་རྒྱུས་འདི་འདྲའི་ཐོག་ནས། བོད་མི་མི་རབས་གཞོན་པ་གཞན་པ་ཚོ་ལ། སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱེད་ཕྱོགས་ཐད་ལ་སློབ་གསོ་ལམ་སྟོན་གནང་བ་ལ་ཐུགས་རྗེ་ཆེ་ཞུ་གི། ཐུགས་རྗེ་གནང། ཐུགས་རྗེ་གནང།